ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱ་གར་ཁར་ནཱ་ཏྲི་ཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་སྦེ་ལ་ཀོ་པར་ཕེབས་ནས་གཞིས་ཆགས་དེའི་ནང་བོད་མིའི་དཀའ་ངལ་སེལ་ཐབས་སུ་ས་གནས་འགོ་འཛིན་ལས་ཁུངས་ནས་གནད་དོན་གསུམ་གྱི་ཐོག་བདེ་སྡུག་གི་སྙན་ཞུ་ཞིག་ཕུལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ།
རྒྱ་གར་རྡོ་རྗེ་གདན་དུ་ཇོ་ནང་སྨོན་ལམ་ཆེན་མོ་འཛམ་གླིང་ཕན་བདེའི་གྲུ་ཆར་སྐབས་བཅུ་བདུན་པ་འཚོགས་བཞིན་པ།
མཇུག་མཐར། བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ཞིག་དང་བཅས། དེ་རིང་གི་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ལྔ་གི་ཐུགས་ཡོན་ཤིན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། རྒྱ་གར་ཁ་ནཱ་ཀྲི་ཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་སྦེ་ལ་ཀོ་པའི་ས་གནས་སུ་ཕེབས་པ་དང་བསྟུན་ནས་གཞིས་ཆགས་དེའི་ནང་དུ་བོད་མིའི་དཀའ་ངལ་སེལ་ཐབས་སུ་ས་གནས་འགོ་འཛིན་ལས་ཁུངས་ནས་དོན་གནད་ཁག་གསུམ་གྱི་ཐད་བདེ་སྡུག་སྙན་ཞུ་ཕུལ་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཟླ་འདིའི་ཕྱི་ཚེས་ཉེར་བཞི་ཉིན་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཀྲ་ཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་སི་དར་མ་ཡཱ་ལགས་དང་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་ཤེར་བ་ཁུ་མར། མངའ་སྡེའི་སྤྱི་ཚོགས་བདེ་དོན་བློན་ཆེན་དང་ཞིང་ཆུ་འདྲེན་གཏོང་གི་བློན་ཆེན་གཙོ་བྱས་པའི་མངའ་སྡེའི་གནད་ཡོད་མི་སྣ་ཁག་ཅིག་སྦེ་ལ་ཀོབ་པའི་ཉེ་འགྲམ་དུ་ཡོད་པའི་ཁོ་པ་ས་གནས་ཞིང་ཆུ་འདྲེན་གཏོང་གི་ལས་གཞི་དབུ་འབྱེད་གནང་ཆེད་སྦང་ལོར་ནས་ཐད་འཕུར་གནམ་གྲུ་བརྒྱུད་སྦེ་ལ་ཀོབ་པར་ཕེབས་པ་དང་བསྟུན་ནས་སྦེ་ལ་ཀོབ་པའི་ལུགས་བདེ་གཞིས་ཁོངས་གཉིས་ཀྱི་ས་གནས་འགོ་འཛིན་རྣམ་གཉིས་གཙོ་བྱས་པའི་འབྲེལ་ཡོད་མི་སྣ་ཁག་ཅིག་གིས་བོད་མིའི་སྒྲིག་འཛུགས་དང་ས་གནས་བོད་མིའི་ངོ་ཚབ་བྱས་ཏེ་རྒྱ་གར་དབུས་ས་གཞུང་གི་བཀའ་དྲིན་བསམ་ཤེས་ཀྱི་ཐོག་ནས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གཙོ་བྱས་པའི་འབྲེལ་ཡོད་རྣམས་ལ་ཕེབས་བསུའི་སྣེ་ལེན་དང་འཚམས་འདྲིའི་མཇལ་དར་དང་ཕྱག་རྟགས་ཕུལ་ཡོད་པ་རེད། གནས་ཚུལ་དེ་སྐོར་སྦེ་ལ་ཀོབ་པའི་ལུགས་བསམ་ས་གནས་འགོ་འཛིན་རྡོ་རྗེ་རིག་འཛིན་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་ཞུས་ཡོད་པ་རེད། སྐབས་དེར་ས་གནས་བོད་མིའི་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གི་སྣེ་ལེན་དང། བོད་མི་མི་ཉུང་བ་ཞིག་ཕེབས་བསུར་བཅར་གནང་ཡོད་པ་མ་ཟད། ད་དུང་སྦེ་ལ་ཀོབ་པའི་ལུགས་བདེ་ས་གནས་འགོ་འཛིན་རྣམ་གཉིས་ནས། ས་གནས་བོད་མིའི་བདེ་སྡུག་དང་འབྲེལ་བའི་དོན་གནད་ཁག་གསུམ་གྱི་ཐད། རྒྱ་གར་ཁ་ན་ཀྲི་ཀ་མངའ་སྡེའི་གཞུང་ནས་རོགས་སྐྱོར་གནང་བའི་འབོད་སྐུལ་གྱི་སྙན་ཞུ་ཞིག་ཀྱང་ཕུལ་ཡོད་པ་རེད། སྤྱིར་རྒྱ་གར་ལྷོ་ཕྱོགས་ཁ་ན་ཀྲི་ཀ་མངའ་སྡེ་དེའི་ནང་བཙན་བྱོལ་བོད་མིའི་མི་འབོར་མང་ཤོས་གནས་ཡུལ་གྱི་གཞིས་ཆགས་ཤིག་ཡིན་པ་དང། མངའ་སྡེ་དེའི་ནང་སྦེ་ལ་ཀོབ་པའི་ལུགས་བདེ་གཞིས་ཁོངས་གཉིས་དང། མོན་གོ་འདོད་རྒུ་གླིང། ཧོན་སུར་རབ་རྒྱས་གླིང་དང། ཀོ་ལི་གལ་དོན་ལྡན་གླིང་བཅས་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་ལྔ་ཡོད་ཅིང། གཞིས་ཆགས་ཁག་ལྔ་བོ་དེ་དག་ལ་རྒྱ་གར་གཞུང་གིས་ཐོག་མར་གཞིས་ཆགས་གསར་འཛུགས་དང། བོད་མིའི་འཚོ་ཐབས་ཀྱི་ཆེད་དུ་ཞིང་ས་གནང་བ་ནས་བཟུང་སྟེ། ད་ལྟའི་བར་གང་ཅིའི་ཐད་ནས་མཐུན་འགྱུར་རོགས་རམ་གནང་བཞིན་ཡོད་པ་མ་ཟད། ད་དུང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་བཟུང་རྒྱ་གར་ཀར་ན་ཊ་ཀ་མངའ་སྡེ་གཞུང་ནས་ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་ལྔ་དང་སྦེང་ལོར་བཅས་ལ་བོད་མིའི་ཆོས་དང་རིག་གཞུང་ཤེས་ཡོན་དང་འཕྲོད་བསྟེན་སོགས་ཀྱི་འཛིན་སྐྱོང་གི་ཆེད་ལོ་འཁོར་རྒྱུན་གྲོན་ལ་ཕན་པའི་ལོ་རེར་ཧིན་སྒོར་འབུམ་སུམ་བརྒྱ་རེ་གནང་དང་གནང་བཞིན་ཡོད་པ་རེད། རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལས་ཁུངས་ཀྱི་མགྲིན་ཚབ་པས་རྒྱ་གར་གྱི་ས་མཚམས་ཀྱི་དཀའ་རྙོག་གི་གནད་དོན་དེ་ནི་ལོ་རྒྱུས་ནས་ལྷག་བསྡད་པ་ཞིག་ཡིན་པའི་སྐོར་བཤད་ཡོད་པ་རེད། སྤྱི་ཟླ་དང་པོའི་ཚེས་ཉེར་ལྔ་རེས་གཟའ་ཕུར་བའི་ཉིན་རྒྱ་ནག་རྒྱལ་སྲུང་ལས་ཁུངས་ཀྱི་མགྲིན་ཚབ་པ་ཝུ་ཆན་ཟེར་བས། ཟླ་རེའི་འཆར་ཅན་གྱི་གསར་འགོད་ལྷན་ཚོགས་སྐབས་སུ། རྒྱ་གར་དང་རྒྱ་ནག་བར་གྱི་ས་མཚམས་ཀྱི་དཀའ་རྙོག་ནི། ལོ་རྒྱུས་ནས་མཆེད་པའི་གནད་དོན་ཞིག་ཡིན་པ་ལས། རྒྱ་གར་དང་རྒྱ་ནག་གི་ཕྱོགས་ཡོངས་ཀྱི་འབྲེལ་ལམ་ནས་བྱུང་བ་ཞིག་མིན་པའི་སྐོར་བཤད་ཡོད་པ་དང། རྒྱ་གར་ཕྱོགས་ནས་ས་མཚམས་ཀྱི་དཀའ་རྙོག་དེ་ནི། རྒྱ་ནག་དང་རྒྱ་གར་གྱི་རྒྱལ་ཁབ་གཉིས་ལ་འབྲེལ་ལམ་དང་མཉམ་བསྲེས་བྱེད་པ་དེ་ནི། བསམ་ཞིབ་མེད་པ་དང་འོས་འཚམ་ཞིག་མ་རེད་ཅེས་བཤད་ཡོད་པ་རེད། ཟླ་འདིའི་མགོ་སྟོད་དུ། རྒྱ་གར་གྱི་མཐོ་རིམ་དཔོན་རིགས་ཤིག་གིས་རོའི་ཊར་གསར་འགྱུར་ལས་ཁུངས་ལ་གལ་ཏེ་རྒྱལ་ཁབ་གཉིས་པོའི་ས་མཚམས་ཀྱི་ཐོག་མུ་མཐུད་ནས་ཞི་འཇམ་དུ་གནས་པ་ཡིན་ཚེ་རྒྱ་གར་ཕྱོགས་ནས་རྒྱ་ནག་གི་དཔལ་འབྱོར་ལ་མ་རྩ་འཛིན་མཁན་གྱི་དཀའ་ངལ་སེལ་ཐབས་གནང་གི་རེད་ལ། རྟགས་མཚན་དང་པོ་དེ་ནི་ལོ་བཞི་ཕྱིན་པའི་དམ་དྲག་དེ་ཕྱིར་འཐེན་བྱ་སྲིད་པའི་སྐོར་གསུངས་ཡོད་པ་རེད། རྒྱ་ནག་གཞུང་གིས་ཉེ་བའི་ལོ་ཤས་ནས་རྒྱ་གར་བྱང་ཕྱོགས་ལ་དྭགས་དང་འབྲས་ལྗོངས། རྒྱ་གར་བྱང་ཤར་ཨ་རུ་ན་ཅལ་བཅས་ཀྱི་ས་མཚམས་སུ་ཁེལ་བའི་བོད་ཀྱི་ས་ཁུལ་དུ་གྲོང་ཚོ་གསར་རྒྱག་བྱེད་བཞིན་ཡོད་པ་མ་ཟད། དམག་སྒར་དང་ཟམ་ཆེན་སོགས་འཛུགས་སྐྲུན་གྱི་ལས་གཞི་རྒྱ་ཆེར་སྤེལ་བཞིན་ཡོད་པའི་ཁྲོད་དུ། རྒྱ་ནག་གི་དམག་མི་རྒྱ་གར་གྱི་ས་ཁོངས་སུ་འཛུལ་བ་སོགས་ཀྱིས་ཕྱོགས་གཉིས་བར་ལ་རྩོད་རྙོག་བྱུང་བ་དང། ལྷག་པར་དུ་སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་ལ་དྭགས་སུ་རྒྱ་དཀར་ནག་གཉིས་ཀྱི་མཐའ་མཚམས་དམག་མིའི་བར་གདོང་ཐུག་ཤུགས་ཆེན་བྱུང་བའི་རྐྱེན་གྱིས་ཕྱོགས་གཉིས་ཀའི་དམག་མི་རྐྱེན་འདས་སུ་ཕྱིན་པའི་གནས་ཚུལ་བྱུང་སྟེ། ཨེ་ཤི་ཡའི་སྟོབས་ཆེན་རྒྱལ་ཁབ་ཁག་གཉིས་ཀྱི་བར་ལ་རྩོད་གཞི་ཆེན་པོར་གྱུར་ཡོད་པ་རེད། ད་དུང་རྒྱ་གར་གཞུང་གིས་ཉེ་ཆར་སྤྱི་ཟླ་དྲུག་པའི་ནང་རྒྱ་ནག་དང་འབྲེལ་བ་ཡོད་པའི་མཉེན་ཆས་ཉིས་བརྒྱ་དང་སུམ་ཅུ་སོ་གཉིས་བཀག་སྡོམ་བྱས་ཡོད་པ་དང། སྐབས་དེར་རྒྱ་གར་གྱི་འཕྲུལ་ལས་དང་བརྡ་འཕྲིན་ལས་ཁུངས་ཀྱིས་མཉེན་ཆས་དེ་དག་གི་དངོས་རྫས་རྣམས་རྒྱལ་ཁབ་ཀྱི་ས་ཁོངས་བདག་དབང་ལ་གནོད་གཞིར་གྱུར་བར་བརྟེན་ནས་བཀག་སྡོམ་གནང་བ་ཞིག་ཡིན་པའི་སྐོར་གསུངས་ཡོད་པ་རེད་ལ། རྒྱ་དཀར་ནག་གཉིས་ཀྱི་ས་མཚམས་ཀྱི་དཀའ་རྙོག་ཟེར་བ་སེལ་ཐབས་ཐད་ལ་ད་ལྟའི་བར་རྒྱ་དཀར་ནག་གི་དཔོན་རིགས་རྣམས་ཀྱིས་གྲོས་མོལ་ཐེངས་མང་བྱས་ཡོད་ཀྱང། དོན་འབྲས་ཆེན་པོ་གང་ཡང་སོན་མེད་པའི་སྐོར། གནད་དོན་དབྱེ་ཞིབ་པ་རྣམས་ཀྱིས་ངོས་འཛིན་གནང་གི་ཡོད་པ་རེད་ལ། རྒྱ་གར་རྡོ་རྗེ་གདན་དུ་ཇོ་ནང་སྨོན་ལམ་ཆེན་མོ། འཛམ་གླིང་ཕན་བདེའི་གྲུ་ཆར་སྐབས་བདུན་པ་འཚོགས་བཞིན་ཡོད་པའི་སྐོར། དྷ་སའི་གསར་འགོད་པ་བློ་སྦེ་ཡིས་གཞིས་ཀ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང་བ། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་དཔལ་རྒྱལ་བ་ཇོ་ནང་བ་གི་ཇོ་ནང་སྨོན་ལམ་ཆེན་མོ་འཛམ་གླིང་ཕན་བདེའི་གྲུ་ཆར་སྐབས་བཅུ་བདུན་པ་དེ་བཞིན། ལོ་རེའི་འཆར་ཅན་ལྟར་འདི་ལོ་ཡང་སྤྱི་ཟླ་དང་བོ་གི་ཚེས་བ་ཉེར་གཉིས་ཀྱི་ཉི་མ་ནས་དབུ་འཛུགས་ཀྱི་ཚོགས་མགོན་དུ། ཇོ་ནང་རྒྱལ་ཚབ་རིན་པོ་ཆེ་ཆོས་ཀྱི་སྣང་བ་མཆོག་ཆིབས་བསྒྱུར་གནང་སྟེ། སྤྱི་ཟླ་དང་བོ་གི་ཚེས་བ་ཉེར་བདུན་གྱི་བར་འཚོགས་བཞིན་པ་ནི། གཙོ་བོ་བོད་མིའི་དབུ་ཁྲིད་གོང་ས་མཆོག་དང་རིས་མེད་སྐྱེས་བུ་དམ་པ་ཚོ་གི་སྐུ་ཚེ་ཞབས་པད་བརྟན་པ་དང། སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་ཕྱོགས་ཀུན་ཏུ་རྒྱས་ཏེ་སེམས་ཅན་ལ་བདེ་སྐྱིད་འབྱུང་བ་སོགས་ལ་དམིགས་ཡོད་པ་གི་སྐོར། ཇོ་ནང་སྨོན་ལམ་གོ་སྒྲིག་ཚོགས་ཆུང་གི་ཚོགས་གཙོ་བླ་མ་ཡོན་ཏན་རྒྱ་མཚོ་ལགས་ནས་འབྲེལ་བརྗོད་གནང་གི་འདུག།
ད་སྨོན་ལམ་ད་ཐེངས་འདི་འདིར་བ་ཐང་སྐབས་འདི་བཅུ་བདུན་པ་རེད། ད་འདི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར་འདི་སྐོས་ད་ཇོ་ནང་སྨོན་ལམ་ཡང་དག་རྡོ་རྗེ་གདན་ན་ཚོགས་ཆུང་འགོ་འཛུགས་ཆོག་སྟེགས་ཐོག་ནས་འགོ་བཙུགས་པ་རེད། དེ་ལོ།

སྤྱི་ཚེས་ཉེར་གསུམ་གྱི་ཉི་མ་སྨོན་ལམ་དུ་སྐྱབས་རྗེ་འབོ་དཀར་ཡང་སྤྲུལ་རིན་པོ་ཆེ་མཆོག་ཀྱང་ཆིབས་བསྒྱུར་གནང་བ་གི་ཁར། མཁན་བླ་སྤྲུལ་དང་རྒྱལ་ཁབ་འདྲ་མིན་ནས་ཕེབས་པ་གི་དཔལ་རྒྱལ་བ་ཇོ་ནང་བ་དང་རིས་མེད་ཆོས་བརྒྱུད་ཀྱི་དགེ་འདུན་པ་ལྔ་བརྒྱ་ཙམ་འདུས་ཡོད་པ་སོགས་བླ་མ་ཡོན་ཏན་རྒྱ་མཚོ་ལགས་ནས་འབྲེལ་བརྗོད་གནང་གི་འདུག། ཇོ་ནང་རྒྱལ་ཚབ་རིན་པོ་ཆེ་དབུས་བྱས་ནས་དེ་གི་སྟབས། འདི་ང་ཚོའི་དགོན་པ་གོང་འོག་གི་མཁན་པོ་རྣམ་པ་གཉིས་དང། དེ་གི་སྟབས། བལ་ཡུལ་དང་རྒྱ་གར་དང་འབྲུག་ཡུལ་ལ་སོགས་ནས།

ཉན་ཞིབ་ཚོགས་འདུ་ཞིག་ལས་པའི་ནང་མཉམ་ཞུགས་ཀྱིས་ཆེད་མཁས་པ་དང་ལྷན་དུ་གསུང་བཤད་དང་བདེན་དཔང་གནང་ཡོད་པ་སོགས་ཀྱི་ཐད་ལྕགས་མོ་མཚོས་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་སུ་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང་བ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་བཞི་ནས་ཕྱི་ཟླ་གཉིས་པའི་ཚེས་གཅིག་བར་བྷོལ་ཊིག་གི་མཚོ་ཁུལ་ཡུལ་གྲུ་ཨེ་སི་ཏོ་ནི་ཡ་དང་ལ་ཏ་བྷི་ཡ་ལི་ཐུ་ནི་ཡ་དང་ཧྥིན་ལན་བཅས་ཀྱི་ནང་གཞུང་འབྲེལ་གྱི་ཕྱོགས་ཕེབས་མགོ་བཙུགས་ཡོད་པ་ལྟར་དེ་རིང་སྟེ་ཚེས་ཉི་ཤུ་རྩ་ལྔ་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གཙོས་བྱས་པའི་བོད་མིའི་སྐུ་མགྲོན་རྣམ་པར་ཨེ་སི་ཏོ་ནི་ཡའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས་ཡུ་ཀུ་ཁེ་ལེ་རའི་ཏི་ལགས་ཀྱི་ཕེབས་རོགས་འོག་གྲོས་ཚོགས་ནང་གཟིགས་སྐོར་དང་གྲོས་ཚོགས་འཐུས་མི་གཞན་དག་དང་མཇལ་འཕྲད་གནང་འདུག། ཨེ་སི་ཏོ་ནི་ཡའི་གྲོས་ཚོགས་ནང་དུ་བོད་ཀྱི་ཁྲིམས་ཐོག་གནས་བབ་སྐོར་ཉན་ཞིབ་ཚོགས་འདུ་ཞིག་ཏུ་སྲིད་སྐྱོང་མཆོག་གིས་གསུང་བཤད་གནང་ཡོད་པ་ལོན་ཌོན་དུ་ཡོད་པའི་དབྱིན་ཡུལ་དང་བྱང་ཡོ་རོབ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ནས་གསུང་གི་འདུག། ད་རིང་གི་མཛད་འཆར་ལྟེ་བ་ལྟེ་བ་འདི་ད་ད་དང་ང་ཚོ་གི་ཨི་སི་ཏོ་ནི་ཡའི་གི་གྲོས་ཚོགས་ནང་ལ་ཉན་ཞིབ་ཅིག་གྲ་སྒྲིག་བྱས་ཡོད་རེད། འོན་ཏེ་ཡིན་ན་འདི་ད་མཉམ་དུ་ཨ་ནི་དེ་བ་གི

བོད་ཀྱི་གནས་བབ་ལོ་རྒྱུས་སྐོར་དག་འབུལ་བདེན་དཔང་གནང་ཡོད་པ་རེད། ཡང་ཁྲིམས་ལུགས་མཁས་དབང་སློབ་དཔོན་ཆེན་མོ་མེ་ཁོལ་ཝན་ཝོལ་ཊ་ཝན་པ་རག་ལགས་མཉམ་ཞུགས་ཀྱིས་བོད་ཀྱི་གནས་སྟངས་སྐོར་ལ་འགྲེལ་བརྗོད་གནང་ཡོད་པ་རེད། འདིས་ཉན་ཞིབ་དེ་ལ་བཀའ་མོལ་གནང་མཁན་དེ། བཀའ་འདི་སྲིད་སྐྱོང་བྱས་དེ་ནས་ང་ཚོའི་དབྱིན་ཡུལ་གྱི་སྐུ་ཚབ་དོན་གཅོད་སྐུ་ངོ་བསོད་ནམས་ཕྲ་སི་ལགས་བྱས་ནས་མཉམ་ཞུགས་གནང་ནས་བོད་དོན་གྱི་གནས་སྟངས་སྐོར་ལ

དེ་བཞིན་ཨེ་སི་ཏོ་ནི་ཡའི་ནང་སྲིད་སྐྱོང་མཆོག་གིས་ཡུལ་དེའི་གྲོས་ཚོགས་འཐུས་མི་དང་བོད་དོན་རྒྱབ་སྐྱོར་བར་ཐུག་འཕྲད་དང་ཡང་ཡུལ་དེའི་གསར་འགྱེད་ལས་ཁུངས་ཁག་གི་བཅར་འདྲི་དང་ལྷན་ཚོགས་ཀྱི་མཛད་འཆར་ཡོད་པ་རེད་ཐེངས་འདིར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྦལ་ཀྲིག་གི་མཚོ་ཁུལ་ཡུལ་གྲུ་གསུམ་སྟེ་ཨེ་སི་ཏོ་ནི་ཡ་དང་ལ་ཏ་ཝི་ཡ་ལི་ཐུ་ནི་ཡ་བཅས་ཀྱི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་བ་ཐེངས་དང་པོ་དེ་ཡིན་འདུག། དེ་བཞིན་ཡང་གནས་ཚུལ་ནང་ཟླ་བ་འདིའི་ཚེས་ཉི་ཤུ་རྩ་བཞི་ནས་ཕྱི་ཟླ་གཉིས་པའི་ཚེས་གཅིག་བར་གྱི་གོང་ཞུས་སྦོལ་ཀྲིག་ཡུལ་གྲུ་གསུམ་དང་ཧྥིན་ལན་བཅས་ཀྱི་ནང་གི་གཟིགས་སྐོར་འགྲུབ་རྗེས་དབྱིན་ཡུལ་ནང་ཕེབས་རྒྱུ་ཡིན་པ་སོགས་ཕྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་བར་ཕྱོགས་བསྐྱོད་མཛད་འཆར་ཁག་བསྒྲིགས་ཡོད་པ་རེད་དེ་བཞིན་སྲིད་སྐྱོང་མཆོག་གིས་དབྱིན་ཡུལ་ནང་ཕྱི་ཟླ་གཉིས་པའི་ཚེས་གཅིག་ནས་གསུམ་བར་གཟིགས་སྐོར་སྐབས་སུ་གཙོ་བོ་ཝར་ཝིག་གི་དཔལ་འབྱོར་ལྷན་ཚོགས་ཀྱིས་གདན་ཞུ་ཕུལ་བ་ལྟར་ཝར་ཝིག་གཙུག་ལག་སློབ་ཆེན་གྱི་ལོ་འཁོར་ལྷན་ཚོགས་ཐོག་གསུང་བཤད་གནང་རྒྱུ་ཡིན་ཞིང་དེ་ནི་གཙུག་ལག་སློབ་ཆེན་གྱིས་ཆབ་སྲིད་དང་དཔལ་འབྱོར་གསར་འགྱུར་ལས་རིགས་འགྲོ་བ་མིའི་ཐོབ་ཐང་ཚོང་ལས་བཅས་ཀྱི་ཐོག་མཚན་སྙན་ཆེ་བའི་མི་སྣ་ཁག་གསུང་བཤད་གནང་བར་གདན་ཞུ་གནང་གི་ཡོད་པ་ལྟར་བོད་མིའི་ཆབ་སྲིད་ཀྱི་དབུ་ཁྲིད་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལྷན་ཚོགས་དེའི་ཐོག་བོད་དོན་སྐོར་གསུང་བཤད་གནང་མཁན་ཐེངས་དང་པོ་དེ་ཆགས་རྒྱུ་ཡིན་འདུག། དེ་བཞིན་ཐེངས་འདིའི་ཕྱོགས་ཕེབས་འདིའི་མཉམ་དུ་ཡོ་རོབ་མཐུན་ཚོགས་ཀྱི་ལྟེ་གནས་ཡུལ་གྲུ་སྦེལ་ཇམ་གྱི་རྒྱལ་ས་སྦུ་རུ་སེལ་སི་ནང་བོད་མི་རྣམས་དང་མཇལ་འཕྲད་གནང་རྒྱུ་དང་རྒྱ་གར་དུ་ཕྱིར་ཕེབས་རྗེས་ལྷོ་ཕྱོགས་སྦང་ལོ་རུ་གནད་ཡོད་མི་སྣ་དང་མཇལ་འཕྲད་དང་གཙུག་ལག་སློབ་གཉེར་ཁང་དུ་གསུང་བཤད་གནང་རྒྱུ་དེ་ནས་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་འཁོར་བའི་དུས་སྟོན་མཛད་སྒོར་ཕེབས་ཞུགས་གནང་རྒྱུ་ཡིན་འདུག།

རྒྱ་ནག་གི་ལག་ནས་དངོས་ཟོག་གི་རྒྱུ་ཆ་སོགས་ནང་འདྲེན་བྱེད་རྒྱུ་དེ་ནི་ཉེན་ཁ་ཅན་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་དང། རྒྱ་གར་ཉེན་ཁ་ཅན་དུ་ངོས་འཛིན་བྱེད་མཁན་བརྒྱ་ཆ་སུམ་ཅུ་སོ་དགུ་ཡོད་པ་རེད། ཉེ་བའི་སྤྱི་ཟླ་བཅུ་གཉིས་པའི་ནང་དུ་རྒྱ་གར་གྱི་ཚོང་རའི་མཛུབ་སྟོན་གྱིས་མངག་བཅོལ་བྱས་པའི་ཕྱོགས་གསུམ་པའི་བསམ་ཚུལ་བསྡུ་ལེན་དེའི་ནང་ཆ་ཤས་ལེན་མཁན་ཨ་རིའི་ཚོང་གཉེར་ཁང་བཞི་ཆའི་གཅིག་གིས་ད་ལྟ་རྒྱ་ནག་གི་དངོས་ཟོག་ནང་འདྲེན་བྱེད་ཀྱི་མེད་པར་རྒྱ་གར་ནས་ནང་འདྲེན་བྱེད་ཀྱི་ཡོད་པ་རེད། ལོ་སྔོན་མའི་སྤྱི་ཟླ་དྲུག་པའི་ནང། རྒྱ་གར་གྱི་སྲིད་བློན་མོ་དི་ཨ་རིར་འཚམས་གཟིགས་གནང་བའི་སྐབས་སུ། རྒྱལ་ཁབ་གཉིས་ཀྱི་ཕྱི་འབྲེལ་ལ་ལེའུ་གསར་བ་ཞིག་ཏུ་འཕེལ་རྒྱས་སོང་ཡོད་པ་ལྟར། སྐབས་དེར་ཕྱོགས་གཉིས་བར་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་དང་ལག་རྩལ། དངོས་ཟོག་མཁོ་འདོན་གྱི་བརྒྱུད་རིམ་སོགས་ཕྱོགས་མང་བོ་ཞིག་ལ་མཉམ་ལས་ཀྱི་གྲོས་མཐུན་བཞག་པ་རེད། འཇར་མ་ནིའི་བཟོ་གྲྭ་མང་བོ་ཞིག་རྒྱ་ནག་ནས་གནས་སྤོའམ་གནས་སྤོ་རྒྱུའི་བསམ་བློ་གཏོང་བཞིན་ཡོད་པའི་སྐོར། རྒྱ་ནག་ནང་དུ་ཡོད་པའི་འཇར་མ་ནིའི་ཚོང་ལས་ཁང་གིས་དཔྱད་ཞིབ་བྱས་པའི་གྲུབ་འབྲས་ནས་ཤེས་རྟོགས་བྱུང་ཡོད་པ་རེད་ལ། རྒྱ་ནག་ཏུ་འཇར་མ་ནིའི་ཚོང་ལས་ཁག་གིས་དཔྱད་ཞིབ་བྱས་པའི་གྲུབ་དོན་ནང་དུ། གཙོ་བོ་རྒྱ་ནག་ཏུ་ཡོད་པའི་འཇར་མ་ནིའི་བཟོ་གྲྭ་ཁག་ཚོང་ལས་གཉེར་རྒྱུར་དཀའ་ལས་ལ་གདོང་ལེན་བྱེད་དགོས་ཀྱི་ཡོད་པའི་སྐོར་གསལ་སྟོན་གནང་ཡོད་པ་དང། དེ་ནི་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོར་རྒྱ་ནག་ཏུ་ཚོང་ལས་གཉེར་མཁན་གྱི་འཇར་མན་ནིའི་བཟོ་གྲྭ་རྣམས་གནས་སྤོ་བྱ་རྒྱུའི་བསམ་ཚུལ་བྱུང་ཡོད་པའི་སྐོར་བཀོད་ཡོད་པ་རེད་དཔྱད་ཞིབ་དེ་ནི་རྒྱ་ནག་གཞུང་གིས་རྒྱ་ནག་གི་ཚོང་ཤག་ཆེ་ཤོས་འཇར་མན་ནི་དང་རྒྱ་ནག་ཕན་ཚུན་བར་དཔལ་འབྱོར་གྱི་འབྲེལ་ལམ་ལ་ཉེན་ཁ་མེད་པའི་ཐབས་ཇུས་ཕྱིར་བསྒྲགས་བྱས་ནས་ལོ་ཕྱེད་ཕྱིན་པའི་སྐབས་དང་བསྟུན་ནས་འཇར་མན་ནིའི་བཟོ་གྲྭ་མང་བོ་ཞིག་རྒྱ་ནག་ནས་ཕྱིར་འཐེན་བྱ་རྒྱུའི་སྐོར་གྱི་དཔྱད་ཞིབ་དེ་བཏོན་ཡོད་པ་མ་ཟད་རྒྱ་ནག་ནང་དུ་ཚོང་ལས་གཉེར་མཁན་གྱི་འཇར་མན་ནིའི་བཟོ་གྲྭ་རྣམས་རྒྱ་ནག་ལ་བརྟེན་མཁན་ཉུང་དུ་འགྲོ་བཞིན་ཡོད་པ་དང། རྒྱ་ནག་ཏུ་ཡོད་པའི་འཇར་མན་ནིའི་ཚོང་ལས་གྲངས་ཐོའི་ཉམས་ཞིབ་བྱས་པ་ལྟར་ན། རྒྱ་ནག་ནས་ཕྱིར་འཐོན་བྱེད་མཁན་ནམ་ཕྱིར་འཐོན་བྱེད་རྒྱུའི་འཆར་གཞི་འདོན་མཁན་གྱི་གྲངས་འབོར་དེ་འདས་པའི་ལོ་བཞིའི་ནང་བརྒྱ་ཆའི་དགུ་ཡོད་པ་ནས་ལྡབ་གཅིག་མང་དུ་སོང་ཡོད་པའི་སྐོར་འཇར་མན་ནིའི་ཚོང་ལས་སྡེ་ཚན་གྱི་བསམ་ཚུལ་བསྡུ་ལེན་བྱས་པའི་གྲུབ་དོན་ནས་ཤེས་རྟོགས་བྱུང་ཡོད་པ་རེད། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་མཐུན་ཚོགས་ཀྱིས་ཨེ་ཞི་ཡ་ཤར་ལྷོའི་ཆོས་དད་རང་མོས་རང་དབང་སྐོར་གྱི་ཉན་ཞིབ་ཚོགས་འདུ་ཞིག་འཚོགས་རྒྱུ་ཡིན་པ་རེད། སྤྱི་ཟླ་དང་པོའི་ཚེས་ཉེར་ལྔའི་ཉིན་གྱི་ཕྱི་དྲོར། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་མཐུན་ཚོགས་ཀྱིས་ཨེ་ཞི་ཡ་ཤར་ལྷོའི་ཆོས་ལུགས་དད་མོས་རང་དབང་སྐོར་གྱི་ཉན་ཞིབ་ཚོགས་འདུ་ཞིག་འཚོགས་རྒྱུའི་གསལ་བསྒྲགས་སྤེལ་འདུག་ལ། གསལ་བསྒྲགས་དེའི་ནང་དུ། ཨེ་ཞི་ཡ་ཤར་ལྷོའི་རྒྱལ་ཁབ་ཁག་གིས་ཇི་ལྟར་སྲིད་དབང་སྒེར་སྡེམ་རིང་ལུགས་ཀྱི་ལག་རྩལ་སྤྱད་ནས་ཆོས་ལུགས་དད་མོས་རང་དབང་ལ་གཏོར་བརླག་བྱེད་ཀྱི་ཡོད་པའི་སྐོར་དང། རྒྱལ་ཁབ་མང་བོ་ཞིག་གིས་རྒྱ་ནག་དང་སོ་ལྡི་ཨ་རབ་པོ་གཉིས་ཀྱི་སྲིད་ཇུས་ལ་མཉམ་འཇོག་དང་ཟུར་ལྟ་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པའི་སྐོར་འཁོད་ཡོད་པ་རེད། ཚོགས་འདུ་དེར་ཚོགས་ཆུང་གཉིས་སུ་བཀར་ཡོད་པ་ལས་ཚོགས་ཆུང་དང་པོ་དེ་ཨེ་ཞི་ཡ་ཤར་ལྷོའི་རྒྱལ་ཁབ་དག་གིས་རྩིས་བཤེར་སྟངས་འཛིན་གྱི་ལག་རྩལ་བེད་སྤྱད་ནས་ཆོས་ལུགས་དད་མོས་རང་དབང་ལ་བཀག་སྡོམ་བྱེད་ཀྱི་ཡོད་པའི་སྐོར་ལ་བགྲོ་གླེང་དང་ཚོགས་ཆུང་གཉིས་པ་དེ་ཨེ་ཞི་ཡ་ཤར་ལྷོའི་རྒྱལ་ཁབ་ལས་བརྒལ་ནས་ཤུགས་རྐྱེན་ཐེབས་ཐབས་ལ་བགྲོ་གླེང་སྟེ་དཔེར་ན་རྒྱ་ནག་དང་སོ་ལྡི་ཨ་རབ་པོ་རྒྱལ་ཁབ་གཉིས་ཀྱིས་འཛམ་གླིང་གི་ཆོས་ལུགས་དད་མོས་རང་དབང་གི་སྒྲོམ་གཞིའི་ངོ་བོ་ལ་འགྱུར་བཅོས་གཏོང་རྒྱུར་ཤུགས་རྐྱེན་ཐེབས་ཐབས་བྱེད་སྟངས་ལ་བགྲོ་གླེང་བྱ་རྒྱུ་ཡིན་པའི་གནས་ཚུལ་འཁོད་ཡོད་པ་རེད། དེ་རིང་གི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ། རྒྱ་ནག་གཞུང་གིས་ཏཱ་ལའི་ཁ་བྲལ་ལ་རྒྱབ་སྐྱོར་བྱེད་མཁན་དང་མགོ་གཉིས་མ་ཚོས་གཞུང་ཞབས་ལས་ཀར་ཐོ་འགོད་མི་ཆོག་པའི་ཆ་རྐྱེན་བཏོན་ཡོད་པ་དང་གནད་དོན་དབྱེ་ཞིབ་པས་རྒྱ་ནག་གཞུང་གིས་དམ་དྲག་ག་ཚོད་ཅིག་བྱས་ཡོད་ཀྱང་བོད་མི་དང་རྒྱལ་བ་རིན་པོ་ཆེའི་འབྲེལ་བ་གཅོད་མི་ཐུབ་ལ། འདས་པའི་མི་ལོ་བདུན་ཅུ་ལྷག་གི་རིང་བོད་ལ་དབང་སྒྱུར་ཡང་ལེགས་གྲུབ་བྱུང་མེད་ཅེས་དཔྱད་བརྗོད་སྤེལ་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་བཅར་འདྲི་བྱས་ཏེ་གནས་ཚུལ་ཕྱོགས་སྒྲིག་བྱས་པ་ཞིག་ལ་གསན་རོགས་གནང། གསན་མཁན་རྣམ་པ་ཚོ་ད་གོང་ནས་ངོ་སྤྲོད་ཞུས་པ་བཞིན་ད་ལོའི་སྤྱི་ཟླ་བཅུ་གཅིག་པར་རྒྱ་ནག་གཞུང་གིས་གཞིས་ཀ་རྩེ་གྲོང་ཁྱེར་དུ་གྲོང་གསེབ་དར་རྒྱས་ཞེས་པའི་ལས་འཆར་ཞིག་ལ་གཞུང་གི་ལས་ཀའི་ས་མིག་ལྔ་བརྒྱ་ར་ལྔ་བཅུ་ང་བཞི་ཡོད་པ་ལྟར་ལས་བྱེད་པ་བསྡུ་ལེན་བྱ་རྒྱུའི་བརྡ་ཐོ་ཞིག་བཏང་ཡོད་པ་དང་བརྡ་ཐོ་དེ་ལྟར་ན་ལས་ཀ་བ་དེ་དག་གི་ལས་གནས་ནི་གྲོང་གསེབ་འཛུགས་སྐྲུན་ཆེད་མཁས་པ་དང་ཚན་རིག་ལག་རྩལ་མི་སྣ། སྨན་བཅོས་མི་སྣ། ཞིང་ལས་དང་གྲོང་གསེབ་ཀྱི་ལས་དོན་ཆེད་མཁས་པ། གྲོང་གསེབ་ཀྱི་བྱིས་པའི་སློབ་གསོ་མི་སྣ་བཅས་སུ་བསྐོ་རྒྱུ་ཡིན་ཚུལ་བརྗོད་ཡོད་ཀྱང། བརྡ་ཐོ་དེའི་ནང་གི་ཆ་རྐྱེན་གཙོ་བོ་ཞིག་ནི་ལས་ཀར་ཐོ་འགོད་བྱེད་མཁན་ཚོས་གོང་ས་མཆོག་དང་ཁ་བྲལ་བའི་ལས་འགུལ་ལ་རྒྱབ་སྐྱོར་དང་ངན་འབྲེལ་བྱེད་མཁན་ཚོས་ཐོ་འགོད་བྱེད་མི་ཆོག་ཅེས་ཁ་གསལ་ནས་བཀོད་ཡོད་པ་རེད། དེའི་ཐད་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་སངས་རྒྱས་སྐྱབས་ལགས་ཀྱིས་དེའི་རིགས་ནི་རྒྱ་ནག་དམར་ཤོག་གཞུང་གིས་ལོ་མང་རིང་བོད་དུ་སྤེལ་དང་སྤེལ་བཞིན་པའི་སྲིད་ཇུས་ཤིག་ཡིན་ལ་སྲིད་ཇུས་དེ་བོད་རང་སྐྱོང་ལྗོངས་གཅིག་པུ་ཙམ་མིན་པར་བོད་ཁུལ་གཞན་དག་ཚང་མར་སྤེལ་བཞིན་ཡོད་ཅེས་འགྲེལ་བརྗོད་གནང་སོང། གཅིག་ཁོང་གིས་ཞུས་ཡག་གི་ཆ་རྐྱེན་དེ་ཚོ་གསར་བ་ཅིག་མ་རེད་སེང་གེ་སྔོན་མ་ནས་གཞུང་ཞབས་བསྡུ་ཡག་དང། བོད་རང་སྐྱོང་ལྗོངས་ད་ཡིན་ན་ཡང་ཐ་ན་ད་བོད་རང་སྐྱོང་ལྗོངས་མ་ཡིན་པའི་བོད་ཀྱི་ས་ཁུལ་དེ་ཚོ་ལ་བོད་རིགས་དང་འབྲེལ་བའི་གཞུང་སྲིད་སྡེ་དེའི་སྒང་ལ་དེའི་ཆ་རྐྱེན་དེ་བཏོན་ཡོད་ཡ་དང་ད་ལྷག་པར་དུ་ཉེ་བའི་ལོ་ཁ་ཤས་ནང་ལོགས་ལ་ཆ་རྐྱེན་དེ་ཤུགས་ཆེ་རུ་འགྲོ་གི་ཡོད་ཡ་དེ་གསལ་བོ་འདྲ་བོ་ཅིག་རེད་ད་རྒྱ་ནག་གཞུང་གི་དམིགས་ཡུལ་ག་རེ་རེད་ཟེར་ན་ཨ་ནི་ད་བོད་ཀྱི་མི་རབས་གསར་བ་རྒྱ་ནག་གཞུང་ལ་ལས་ཀ་བྱེད་མཁན་དེ་ཚོ་དང་ཨ་ནི་ད་བཙན་བྱོལ་གྱི་སྒྲིག་འཛུགས་དང་ཨ་ནི་རྒྱལ་བ་རིན་པོ་ཆེ་དང་བར་ཐག་གསལ་བོ་བཟོ་དགོས་ཡ། ད་སྔོན་མ་ནས་ཆ་རྐྱེན་དེ་བཏོན་བསྡད་པ་རེད། མགོ་གཉིས་མ་བྱེད་མ་ཆོག་ཡ་དེ་ད་ཁོ་ཚོས་ལྷག་པར་དུ་ཞི་ཅིན་ཕིང་གི་སྐབས་སུ་ཞི་ཅིན་ཕིང་གིས་དངོས་སུ་དེ་འདྲ་གི་གཏམ་བཤད་དེ་ཚོ་གནང་ན་འདུག་བ། ལྷག་པར་དུ་ཏང་ཡོན་གཅིག་ཡིན་ན་དེ་འདྲ་མགོ་གཉིས་མ་བྱེད་མ་ཆོག་ཡ་དང་ནི་མགོ་གཉིས་མ་དེ་ཚོ་རྩ་མེད་བཟོ་དགོས་ཡ་ལས་འགུལ་ཞིག་སྤེལ་བསྡད་ཡོད་རེད་དེ་འདི་སྒང་ལ། ད་དེ་འདྲ་གི་གནས་སྟངས་ཅིག་ནས་ནི་བོད་གི་སློབ་གྲྭ་ཆེན་མོ་ནས་མཐར་ཕྱིན་རྒྱུ་དེ་ཚོ་ནི་གཞུང་ཞབས་གི་ནང་བསྡུ་ཡ་གི་སྐབས་སུ་ནི་དེ་འདྲ་ཆ་རྐྱེན་བཏོན་ཡ་དེ་ད་རྒྱུན་ལྡན་འདྲ་བ་ཅིག་རེད།

ཐབས་ཇུས་ཀྱང་དེ་འདྲ་བོ་འདྲ་ད་ཅུང་རིག་གནས་གསར་བརྗེའི་སྐབས་དེ་དག་སྔོན་ཐོན་གྱི་རིམ་པ་འདི་རེད་ད་སོང་བ་རེད་ད་ལོ་རབས་བརྒྱད་ཅུ་གི་ནང་ཡང་ཁེ་བཟང་ལེན་མཁན་གྱི་ཕྱོགས་གཅིག་ཡོད་རེད་ད་དཔལ་འབྱོར་ཏན་ཏིག་གི་སྒང་ནས་ཡོད་ག་རེད་འོ་ད་འདི་ཨུ་མུག་གི་ཉིན་ད་ཕྱོགས་ཐོག་གཅིག་ལང་བ་རེད་ན་རེད་ད་འདི་རུ་བསྡད་ཡོང་ན་རྒྱ་ནག་དམར་ཤོག་གཞུང་དང་བློ་གཅིག་སེམས་གཅིག་གི་མི་སྣ་གཅིག་སྐྱེད་སྲིང་བ་གཅིག་བྱེད་ཐུབ་ཡོད་མ་རེད་ད་དེའི་རྒྱུ་མཚན་གྱིས་ད་ཨར་སྐུ་མེད་ན་རེད་ད་འདི་ཡི་གི་ཡོད་རེད།

དུས་ཡུན་དེའི་ནང་ལོགས་ནས་ད་ལས་འགུལ་རབ་དང་རིམ་པ་དང་ཨ་ནི་དེ་འདྲ་གི་ད་ཅིག་ཁ་བྲལ་ལ་ངོ་རྒོལ་བྱེད་དགོས་ཡ་དང་ད་རྒྱལ་བ་རིན་པོ་ཆེ་ལ་ངོ་རྒོལ་བྱེད་དགོས་ཡ་དེ་འདྲ་ལས་འགུལ་མང་པོ་ཞིག་སྤེལ་བསྡད་རེད་དེ། ཨ་ནི་ད་ལྟ་ཡང་གནས་སྟངས་ག་འདྲ་ཅིག་ཆགས་ཡོད་པ། ད་ལྟ་ཡང་མུ་མཐུད་དུ་དེ་འདྲ་གི་ཆ་རྐྱེན་འདོན་གི་ཡོད་ཡ་དེ་གིས། བོད་ཀྱི་མི་རབས་གསར་བ་ལ་ཨ་ནི་ཤུགས་རྐྱེན་ཐེབས་གི་མེད་ཡ་དང་ཨ་ནི་བོད་ཀྱི་མི་རབས་གསར་བ་དེ་ཚོ་གིས་མུ་མཐུད་དུ་རང་གི་རྒྱལ་ཁབ་དང་རང་གི་མི་རིགས་རང་གི་བླ་མ་ལ་སོགས་པ། ཡིད་ཆེས་དང། ཨ་ནི་ལྷག་བསམ་རྣམ་དག་ཡིན་པ་དེས་རྒྱབ་ལྗོངས་འདྲ་བོ་ཆགས་བསྡད་ཡོད་རེད་བསམ་གི་འདུག་དེ་འདྲ་ཡོད་ཙང་ཨ་ནི་རྒྱ་ནག་གཞུང་གིས་ད་མ་ནི་རང་རང་གིས་དེ་འདྲ་ཆ་རྐྱེན་བཏོན་བསྡད་ཡོད་རེད། ད་དེ་འདྲ་གི་ཆ་རྐྱེན་དེ་གཞུང་སའི་ནང་དེ་ཡང་དེ་འདྲ་གཅིག་པུ་མ་རེད་བོད་པ་དང་འབྲེལ་བའི་ལས་གཞི་ག་འདྲ་ཅིག་ཡིན་ན་དེ་ཚོ་ལ་ཨ་ནི་ཆ་རྐྱེན་དེ་བཏོན་བསྡད་དེ་གསལ་བོ་རེད་ད་དཔེར་མཚོན་ན། ད་ལྟ་བོད་ནང་ལ་དྲག་ཆས་ཞུ་ཡོད་ཡ་གི་ཅིག་ཁོང་ཚོ་ལ་རྣམ་གྲངས་ཟེར་ཡ་དང།

མི་མང་གི་ཡིན་ན་བསམ་འདུན་དུ་ཡིན་ན་ད་འདི་རྒྱ་ནག་དམར་ཤོག་གཞུང་གི་དབང་སྒྱུར་ལ་བཀའ་རེ་དང་ཡིད་ཆེས་ཡོད་རྒུས་གུས་ཤོག་དེ་ལ་སྤྱིར་འདེང་གི་ཡིན་ན་ད་ཡོད་པ་དེ་ཧ་ཅང་གསལ་བོ་རེད་ན་རེ་འདི་བཀའ་རེ་ལག་འདེབས་ཅུང་མེད་དུ་ཡིན་ན་ད་འདི་སྔོན་བཤད་ཟིན་པ་ལྟར་རེད་བ། དེ་མིན་ཡང་ལྷ་སྡེ་གནམ་ལོ་ཡག་ལགས་ཀྱིས་རྒྱ་ནག་དམར་ཤོག་གཞུང་གིས་བོད་ས་ཧྲིལ་བོ་དབང་བསྒྱུར་ནས་མི་ལོ་བདུན་ཅུའི་རྗེས་སུ་བོད་མི་ལ་ཁེ་བཟང་ཉག་གཅིག་རག་མེད་པ་དང་ཐ་ན་རང་གི་སྐད་ཡིག་ཙམ་ཡང་སྲུང་མི་ཐུབ་པའི་གནས་སུ་ལྷུང་ནས་འཚོ་ཐབས་མེད་པའི་གནས་སྟངས་ཆགས་ཡོད་ཅེས་ཞལ་བརྗོད་སྤེལ་སོང། ད་རྒྱ་ནག་གི་ཡིན་ན་གི་ཆུ་བསམ་བློ་བསྒྱུར་ཡག་གི་སློབ་གསོ་ཡིན་ན་འདི་ཡིན་ན་ད་ཡུན་རིང་པོ་ཅིག་སྤེལ་ཡོད་རེད་ད་ལོ་ངོ་འོན་ཀྱང་ནག་བདུན་ཅུ་གཅིག་གི་རིང་ང་ད་འདི་ཐབས་ལམ་མ་འདྲ་བ་མང་པོ་ཅིག་གི་འདི་ཡོང་བ་རེད། ཡང་ད་འདི་དབུ་ནས་ཡིན་ན་ད་བོད་མི་རིགས་ལ་ཡིན་ན་ད་འཐག་ཨ་འཇིག་ཁེ་བཟང་གཅིག་ཨ་རག་མེད་ཨ་ད་ཐ་ན་ད་འཐག་ཨ་རྐུབ་ཡིན་ན་རང་གི་སྐད་ཡིག་ཨ་ལ་སོགས་པ་ཡིན་ན་སྲུང་སྐྱོབ་ཡིན་ན་བྱེད་མ་ཐུབ་པ། ད་འཚོ་རྟེན་ལ་ཨ་སོགས་པ་ཡིན་ན་ཡལ་ཟིན་པ། ཨ་ད་དེ་རིང་ད་ཁ་ཆོ་ལ་ཤ་ཁྱི་ཅིག་བ་ད་ལོ་རིམ་འགའ་གཅིག་གི་ནང་རྒྱལ་ཁབ་སྐོར་སོང་བ་རེད། ལོ་བདུན་གཅིག་གི་ནང་ཤེས་རིག་སྐོར་སོང་བ་རེད། ལོ་འགའ་གཅིག་གི་ནང་ས་ཆ་སྐོར་སོང་བ་རེད། སྐབས་གཅིག་གི་ནང་དཔལ་འབྱོར་སྐོར་སོང་བ་རེད། ཨོ་ད་དེ་རིང་ད་འདི་རུ་བསྡད་ཡོང་ན་ད་འུ་འདྲ་གི་གནས་སྟངས་གཅིག་རེད་དེའི་རྒྱུ་མཚན་གང་ཡིན་ན་ད་བོད་མི་རིགས་ཀྱི་བློ་རྒྱ་ནག་དམར་ཤོག་གཞུང་གིས་འགུག་ཐབས་མེད་པ་དེ་ཧ་ཅང་གི་གསལ་བོ་ཅིག་རེད་བསམ་གི་འདུག། ཐེངས་འདིར་རྒྱ་ནག་གཞུང་འབྲེལ་གྱིས་བཏང་བའི་བརྡ་ཐོ་དེའི་ནང་ས་མིག་དེ་དག་གི་ནང་ནས་གྲོང་གསེབ་ཡར་རྒྱས་ཆེད་ལས་མི་སྣ་བརྒྱ་ར་སུམ་ཅུ་སོ་ལྔ་དང་ཚན་རིག་ཆེད་ལས་མི་སྣ་ཉིས་བརྒྱ་ར་སུམ་ཅུ་སོ་ལྔ་གྲོང་གསེབ་སྨན་བཅོས་མི་སྣ་སུམ་ཅུ་སོ་དགུ་ཞིང་ལས་ཆེད་མཁས་པ་བཞི་བཅུ་ཞེ་ལྔ་དང་གྲོང་གསེབ་དགེ་རྒན་བརྒྱ་ཐམ་པ་བཅས་བསྐོ་རྒྱུ་ཡིན་པ་བཀོད་ཡོད་ཀི། བོད་ནང་གི་གཞུང་ཞབས་ས་མིག་ཁག་ཏུ་རྒྱ་རིགས་དང་བོད་རིགས་གཉིས་ཀས་ཡིག་རྒྱུགས་གཏོང་ཆོག་གི་ཡོད་སྟབས་རྒྱ་རིགས་མི་འབོར་མང་བ་དང་ཚོད་རྒྱུགས་ཀྱི་དྲི་ཤོག་ཀྱང་རྒྱ་ཡིག་རྐྱང་པའི་ཐོག་བཀོད་ཡོད་པས་ཡིག་རྒྱུགས་གཏོང་མཁན་བོད་མི་མང་བོ་ཞིག་ལ་དཀའ་ངལ་འཕྲད་བཞིན་ཡོད་པའི་གནས་ཚུལ་བྱུང་གི་ཡོད་པ་རེད། གཞན་ཡང་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་ཉིན་བོད་རང་སྐྱོང་ལྗོངས་ཟེར་བས་མི་མང་གི་ངོས་ནས་སྲིད་གཞུང་ལ་བསམ་འཆར་བསྡུ་ལེན་བྱས་པ་ཞིག་བསྒྲགས་པའི་ནང་དུ་བསམ་འཆར་གྱི་བརྒྱ་ཆའི་བརྒྱད་ཅུ་ལྷག་སློབ་ཆེན་མཐར་ཕྱིན་རྗེས་ལས་ཀ་མི་རག་པའི་ལས་ཞུགས་ཀྱི་གནད་དོན་ཡིན་པའི་སྐོར་བཀོད་ཡོད་པ་རེད། སྤྱིར་བཏང་གཞིས་ཀ་རྩེ་ཙམ་མིན་པར་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སློབ་ཆེན་སློབ་ཐོན་པ་ཚོ་གཞུང་ཞབས་ལས་བྱེད་དུ་ཡིག་རྒྱུགས་གཏོང་ཕྱོགས་ཀྱི་བརྡ་ཐོ་དོན་ཚན་ཆེ་ཁག་བཅུ་བཏང་བའི་ནང་དུ། ཁ་བྲལ་ལ་ངོ་རྒོལ་དང་རྒྱ་ནག་གཞུང་གི་ཆབ་སྲིད་ལངས་ཕྱོགས་བརྩི་སྲུང་དགོས་པའི་ཆ་རྐྱེན་བཏོན་ཡོད་པ་རེད་ལ། ཡང་དེ་བཞིན་དུ་ད་ལོའི་སྤྱི་ཟླ་དྲུག་པར་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་དང་ཆབ་མདོ་གྲོང་ཁྱེར་གོ་འཇོ་རྫོང་གཉིས་ཀྱི་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སློབ་ཆེན་མཐར་ཕྱིན་སློབ་མའི་ལས་ཞུགས་བརྡ་ཁྱབ་དང་གོ་འཇོ་རྫོང་བོད་སྨན་ཁང་གཉིས་ཀྱི་ལས་ཞུགས་བརྡ་ཐོ་བཏང་བའི་ནང་དུ་ལས་ཞུགས་མཁན་ཚོས་ཁ་བྲལ་ལ་ངོ་རྒོལ་དང་གོང་ས་མཆོག་ལ་སྐྱོན་བརྗོད་བྱེད་དགོས་པའི་ཆ་རྐྱེན་བཏོན་ཡོད་པ་རེད། གསན་མཁན་རྣམ་པ་ཚོ་དུས་ཚོད་ཀྱི་དབང་གིས་ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་ལེ་ཚན་འདི་དག་དང་མཚམས་འདི་ནས་འཇོག་རྒྱུ་ཡིན། ང་ཚོ་ལེ་ཚན་རྗེས་མར་སླར་ཡང་མཇལ་ཡོང། རྣམ་པ་ཚོས་གསན་པར་བཀའ་དྲིན་ཆེ། ང་སྟག་ལྷ་རྒྱལ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གལ་ཐུག་དང། རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་ཡིན།